སྐུ་གཟུགས་བཟང་པོ། ད་རེས་ཀྱི་ལས་རིམ་ཉིན་བྱེད་རྣམ་སྨིན་ཡོངས་ལུགས་སྐལ་བཟང་རྡོ་རྗེ་ཉིད་ཁ་ཐོར་ལས་གཙོ་བོ་ཡེ་ཤུ་མཱ་ཤི་ཀ་ཡི་མཚན་ལུགས་བྱོན་པ་ལས་སྲོལ་དང་བཅས་པའི་སྐོར་ལས་ད་རེས་ཀྱི་དོན་ཚན་འདི། མ་འོངས་ལུང་བསྟན་ན་ལུང་བསྟན་པ་ཀྱི་ལས་ཚོགས་ཚུགས་ཀྱི་ཐ་མ་ཡི་དུས་སྐབས་ལུགས་མ་འོངས་ལུང་བསྟན་གྱི་རེ་བ། ད་རེས་ཕྱི་རུ་ང་ཀྱི་དོན་ཚན་འདི་མ་འོངས་ལུང་བསྟན་ན་ལུང་བསྟན་པ་ཀྱི་ལས་ཚོགས་ཚུགས་ཀྱི་ཐ་མ་ཡི་དུས་སྐབས་ཀྱི་སྐོར་ལས་གཞུང་ནི་ཡིན་གལ་སྲིད་ད་རེས་ཕྱི་རུ་ཆོས་ཀྱི་འཛམ་གླིང་ཕྱི་ཁ་བཏགས་དང་ཕོ་སྐད་དང་ཨམ་སུ་ཚུ་ག་ར། ཉིས་སྟོང་ལོ་ཐོས་མེད་ཁོང་ཚོ་ཚེ་སྲོག་ཉེན་བཅོལ་ལོ་ཐོས་མེད་ཁོང་ཚོ་མ་འོངས་པའི་སྐྱིད་ཉམས་དང་དགའ་སྐྱིད་ལོ་ཐོས་མེད་མི་སེར་ཚོ་ལོ་དེའི་ལན་མགོ་ནས་ཡིན་པས་ཁོང་ཚོ་ཁོང་རའི་ཆེ་ཁ་ལོ་སད་ཐབས་གོ་ནི་དང་གཉིས་རོ་ཁོང་ཚོ་ལོ་སད་ཏོ་ཏོ་བའི་མིག་མི་དགུ་ཐོམ་བདུན་མི་ཅམ་གཅིག་མཐོང་དོ་ཡོད་པི་མེད་ཁོང་ཚོ་ལྷ་ཡི་འགྲོ་རམ་ལོ་ལྟ་བུ་ཡིན་པས་དེའི་རིང་ལོ་ཡེ་ཤུ་གིས་ང་ཆེ་ལོ་རྫུན་པའི་ལྡོག་ཕྱོགས་ལས་ཉེས་ཁུལ་གནང་མེད་མེད་ཐེའུ་ཁྱེད་ཅི་ཞིག་གིས་ཁྱེད་ཅི་ཞིག་ནང་དགའ་ཆིམས་ཟིན་མ་ཤི་ཀ་རྫུན་པ་ཚོ་ཐོན་ཞིམ་ལས་བེད་ཚོ་བ་ཆིན་དེ་རྗེ་ཚོ་ཡང་གུ་གུར་ལྕབ་ནི་དོན་ལོ། ཁོང་གིས་ཡ་ཆེན་ཆེ་ཡི་རྟགས་མཚན་ཚུལ་སྟོན། གསོལ་འདེབས་ན་སྲུང་མས་བྱོན་བའི་མ་ཤི་ཀ་ཚུལ་དང། བྱོན་བའི་ལུང་སྟེ་གནའ་མི་ཚུལ་ཡི་རྟགས་མཚན་ཚུལ་དང། དེ་ལས་ཡ་ཆེན་ཆེ་བའི་ལག་སྟོན། ཁོང་ཚུལ་གྱིས་ཆུའི་ལྷ་དང་མཉམ་མཐུད་དེ་བཀའ་ཉན་ཚུལ་ག་ར་སེ་འཚུབ་ཟེར་དེ་ཁུངས་ཤེས་བ་ཅབ་ནི་ཨིན་བས་ཁོང་ཚུལ་ལུགས་རང་བཞིན་ལས་བའི་སྡེ་བའི་སྟོབས་ཤུགས་ཚུལ་ཡོད་མ་ཆེ་དེ་ལས་བཅུད་ཀྱི་བཀའ་ཉན་ཚུལ་ལུགས་ཁོང་གིས་སེ་ཐབས་བྱིན་འཚུབ་ཟེར་དེ་ཁུངས་ཤེས་ཨིན་བས་གཉིས་རུ་གསོལ་འདེབས་ན་སྲུང་མས། ཁོང་ཚོ་རྫུན་མའི་མཱ་ཤི་ཀ་དང་ལུང་བསྟན་རྣམ་སྨིན་དབྱིན་ཡིག་ཤུགས་ཀྱིས་ཁོང་གི་འགྲེལ་བཤད་ནང་དེ་བས་སྲུང་མས་མི་ཐུབ་བདུན་གྱི་སྤྱན་སྔར་ལུང་བསྟན་པ་རྫུན་པ་ཚུར་ལས་འདྲེན་པ་སྟོན་ཁོང་གི་ལུས་པགས་གྱོན་ཏེ་ཆུ་ཡོད་སར་འོང་རུང་ཁོང་གི་སེམས་ན་ཕ་འུ་དེ་ཏོག་ཐ་ཆད་དོ་གཟུམ་ཡོད་དབྱིན་ཡིག་ཤུགས་ཀྱིས་སྲུང་མས་འདྲེན་པ་སྟོན་རྫུན་པའི་ལུང་བསྟན་རྣམ་སྨིན་ཚུར་ལས་འདྲེན་པ་སྟོན་དབྱིན་རུ་བདུན་སྐར་མ་གཅིག་དགུ། གལ་སྲིད་རྫུན་པའི་ལུང་བསྟན་རྣམ་སྨིན་ཚུར་ཡོད་པ་བཅིངས་ངོ་མ་ལུང་བསྟན་རྣམ་སྨིན་ཚུར་ཡང་འོང་ག་ཆོས་ཀྱི་ནམ་ཡང་གྲུབ་པའི་གཏི་རུ་སྨྱོན་བཀྲམ་གཅིག་སྒྲ་བློར་མཐོང་ཡིན་ག། དེ་ག་གི་ཡང་བརྫུན་པ་མི་བཟོ་ངོ་མ་མི་བ་ཅིན་བརྫུན་པ་ག་དེ་བས་བཟོ་ནི་མོ་ང་ཅིག་གི་ངོ་མ་ཨིན་བཟེད་ག་དེ་བས་ཤི་ནི་དེ་བས་ནི་དེ་གི་ང་ཅིག་གི་གཞན་རྩོམ་གི་ཐབས་བདུན་གི་ཨ་ནི་དམ་ཁ་ཅབ་ཅི་ཡང་ན་གསུང་དེབ་ན་ལས་ཨིན་བ་ཅིན་ང་དེ་བ་ཀི་ནི་ཡང་ན་གསུང་དེབ་ན་ལས་མེན་བ་ཅིན་དེ་ཆུ་ང་གི་བདུན་ལུགས་མེན་ང་ཅིག་ལུགས་བརྫུན་པའི་ལུང་དེ་གནའ་མི་གུ་གུར་ཅབ་མི་མི་མགོ་གཉིས་རུ་རྒྱལ་སྲིད་དེ་ན་བརྫུན་པའི་ལུང་དེ་གནའ་མི་ཡུལ་དེ་བེ་རུང་ངོ་མའི་ལུང་དེ་གནའ་མི་ཚུ་ཡང་འོང་གོ་དེ་ངོ་མ་ཨིན་བཟེད་ང་ཅིག་གི་ག་དེ་བས་ཤི་ནི་ཨིན་ན། ང་གཅིག་གིས་ཤེས་རྟོགས་ཟུང་ག་ཅི་ར་དབྱིན་རུ་གསུང་རབ་ན་ག་ཆིའི་སྲུང་མས་ག་བཏགས་པའི་ཤེས་ཚུལ་ནི་མེད། མ་འོངས་ལུང་དེ་རྣམ་སྨིན་ཚུལ་རིག་རྩལ་ངོ་མ་གསུང་རབ་ན་ག་ཆིའི་སྟོད་སྨད་གོ། དེའི་སྡེ་པའི་དབྱིན་ན་ག་ཆིམ་ཟན་སྐྱོན་ཆོས་ལུགས་ངོ་མའི་ལུང་དོན་རྣམས་ནི་གསོད་རེས་སྡུད་ལུགས་ཡང་ཡོད་མ་ཚད་རྫུན་མ་ལུང་དོན་ཚུལ་གྱིས་ང་ཆེ་ལུགས་མགོ་སྐོར་བཅབས་པས། ང་ཆེ་ཚེ་ཕྱི་མའི་ཉེས་ཁྲིམས་སྣ་ལུགས་ཁྱི་འཇོ་ནི་མེད་ན་སྐྱོན་ཆོས་ཀྱི་གོ་གི་ཆོས་ཚོགས་ཚུལ་ལུགས་ཆོས་དང་འབྲེལ་ཡོད་ཅོག་གྲུབ་ཚུལ་སྣ་ནུ།

ང་ཆེ་ལུགས་ཡེ་ཤུ་གྱི་གསུང་བཤད་ནི་སློབ་དཔོན་གོ་ནི་མེ་གང་ང་ཆེ་ལུགས་ཡེ་ཤུ་གྱི་ཆོས་དཔོན་ལེ་ཧྲོམ་ད་རེ་ན་བ་དཀོན་མཆོག་གི་གསུང་རབ་ལུགས་དད་པ་ཅན་གྱི་ཐོག་ལས་ཆོས་བཤད་ནི་འདུན་ལུགས་གོ་ནི་ཨི་མེ་གང་ལ་ལོ་གཅིག་ཡེ་ཤུ་གྱི་གཏད་རབས་ཚུགས་ཨི་མོང་ཨ་ནི་ཚུགས་ཆོས་ཚོགས་ཀྱི་བདག་ཆོང་པ་ཚུགས་ཨི་མེ་ཡེ་ཤུ་གྱི་གསུང་མེ་དེ་ན་ཆོས་ཚོགས་ཀྱི་གོ་འཕང་ཡང་འོང་ཨ་ནི་ཚུགས་དཀོན་མཆོག་གི་གསུང་རབ་བཤད་མི་དང། ཨི་ཧྲུའུ་ལུགས་ཏེ་སྦྱོར་བ་བརྗོད་སྙིང་འདོན་ལུགས་ཁོང་སྒྲ་སྒྲིག་པའི་དབྱིན་མེད་སྐྱོན་ཆོས་ཀྱི་གསུང་རབ་ན་ཡང་གསུངས་མེད་ཁོང་གི་ལུང་སྟོན་པ་ཚུར་ཡང་གནང་ནུ་ག་བྱིས་པའི་སྐྱོན་ཆོས་ཀྱི། ང་ཆེ་ཨ་ནི་བསོད་ར་ཚུ་གནམ་མོ། ཨི་ཧྲུའུ་ཀྱི་ཨ་ནི་བསོད་ར་ཚུ་ཆོས་ཚོགས་འབྲིང་རིགས་བཟོ་ནི་འདོན་ལུགས་དང་ཆོས་ལུགས་སྤྲོ་བ་སྐད་ཆུ་ནི་དང་དེ་ལས་དམ་པའི་ཐུགས་ངེས་ཀྱི་སྟོབས་ཤུགས་ལས་པས་ཡོངས་སུ་གྲུབ་ནི་འདོན་ལུགས་རྨིས་པའི་ལག་ཚུགས། ཡེ་ཤུའི་གསུང་རབ་འཛམ་གླིང་ཡོངས་རུ་ཁྱབ་བསྒྲགས་བདེ་བོ་ཡིན་ཨ་ནི་སོད་ར་ཚུ་ན་ལས་ཕྱིའི་མ་འོངས་པའི་ལུང་བསྟན་སྣ་གཉིས་ཀྱི་ཅོ་སྒྲུབ་སྣ་ནོ་ཁྱོད་ཀྱི་སོད་ར་ལུ་དང་པ་སྐོར་ཐེན་གཅིག་གི་མདུན་ཁྱོད་ཀྱི་སོད་ར་ལུ་གོ་གང་ཡང་མེད་པར་ང་ཅ་རེ་གཙོ་ཡེ་ཤུ་མ་ཤི་ཀ་གཉུས་གསུམ་སྟོད་ནི་ལུ་འུ་དི་འདུག་གསུང་དེབ་ན་སོང་མེད་ཁྱོད་ཚོ་ཚུ་མ་ཤི་ཀ་ལུགས་བརྗོད་ནུས་དོན་ལུ། གུག་ཏི་ཡོད་མེད་ཚུལ་ལུགས་དེ་ཡང་ཅོག་གྲུབ་མེད་པའི་མི་ཅུང་ནི་འོང། ཡང་ཕྱིན་ཆོད་ད་ང་བདེན་པ་ལོ་ལྟ་བ་ཕྱིན་ང་ཆེ་འཛམ་གླིང་ན་སྐྱོན་ཆོག་གི་དམིགས་སུ་བདེན་པ་ཡོད་མེད་ཚུལ་ལུགས་ལྟ་བ་ཕྱིན་ཡང་ན་ང་ཆེ་ཚུལ་འཛམ་གླིང་ན་བདེན་པའི་ཆོས་ཚོགས་ཀྱི་མ་ཤི་ཀ་ལུགས་ཚོད་གོ། ཨ་ཕའི་ཆོས་ཚོགས་ཀྱི་རེ་ལྟོས་ཀྱི་སྒོ་ལས་པའི་མ་ཤི་ཀ་ཡི་རྗེས་ནི་རེ་བ་སྐྱེ་མེད་ཚུལ་ང་ཆེ་གི་ཚོད་གོ། དེ་ཚོ་གསུང་དེབ་ན་བཞི་ཡི་ཞག་གཤིམས་ལས་ཆོས་ཚོགས་ཀྱི་སྐྱོན་ཆོག་གི་བདེན་པའི་གསུང་དེ་ཆབ་བྲ་རྦད་དེ

དེའི་གཏམ་ཚིག་བཞིན་དུ་བྱུང་གི་ཆེད་གཙོ་བོ་སྐྱོན་ཆོས་ཀྱིས་བཏང་པའི་ལུང་སྟོན་པ་དེ་ཉིད་བདེན་སྙེམས། ངོ་ཤེས་ཡིད་བཟད་གསུམ་དག་ལུང་དེ་ལས་སྐྱོན་ཆོས་ཀྱི་ག་ཕྱི་གསུམ་མེད་ཡང་ན་ལུང་སྟོན་པ་ཚོ་ལུང་བསྟན་རྣམ་སྨིན། དེའི་བརྒྱ་ཆ་གཅིག་བརྒྱ་བདེན་པ་ཅན་ཆོས་ཀྱི་ཤེས། ཁོང་ཚོ་ལུང་སྟོན་པ་ངོ་མ་དབྱིན་ཡིད་བཟད་ཤེས་ཚུབ་དབྱིན་ཆོས་ཀྱིས་ཐུང་བཙུན་པའི་ལུང་སྟོན་པ་དེ་ཕོ་ཚོད་དཔའ་འུང་དབྱིན་རུ་སྐྱོན་ཆོས་ཀྱིས་ཁེའུ་ཆོས་འཇུག་གཉིས་པ་སྐྱོན་ཆོས་ཀྱི་ལུང་སྟོན་པ་འདི་གིས་སྐྱོན་ཆོས་ཀྱི་གསུང་རབ་ལུགས་དམ་ཚིག་ཅན་པའི་སྟོན་སྨིན། ཨ་ནི་ཧ་གོ་གོ། སྟོབས་ཤུགས་ཅན་གྱི་ཡིད་འཇུག་ལེ་ཚན། བཀའ་ཁྲིམས་བཅུ་བསུ་བའི་ཕྱིའི་ན་ལས་བཞིའི་ཚུལ། བཀའ་ཁྲིམས་བཅུ་པའི་ཆོས་ཀྱི་སྦུག་ལས་ལུང་བསྟན་པ་གཅིག། ཡང་ཕྱིན་རྨི་ལམ་ཐོགས་མེད་ཅིག་འབྱུང་བཞིན་པས་ཆོས་ལུགས་རྟགས་མཚན་གཅིག། ཡང་ཕྱིན་ཡ་མཚན་ཆེ་སྟོབས་སྟོབས་ཅིག་སྟོན་འདི་འཁོར་གྱི་ཆོས་ལུགས་བསླབ་པའི་རྟགས་མཚན། ཡང་ཕྱིན་ཡ་མཚན་ཆེ་སྟོབས་སྟོབས་བཞིན་དུ་འབྱུང་འདི། ཆོས་ཀྱི་གང་ཡང་མ་ཤེས་པའི་འཇིག་རྟེན་པའི་ལྷ་ཀླུ་རྟགས་ཀྱི་ཆོས་ལུགས། ང་བྱེད་ཀྱི་འདི་ཚོ་ལྷ་ཀླུ། བསྟན་བཞིན་པས་དགུང་ལོ་ཞབས་ཏོག་ཞུ་སྐལ་ཟེར་བསླབ་པ་ཅན་ཁྱོད་ཀྱིས་འདི་ལུང་སྟོན་པ་དབྱངས་ཅན་རྨི་ལམ་ཐོག་མེད་འདིའི། དམ་ཚིག་ལུགས་སྣང་བ་ཉིད་ནི་མི་འོང་དགའ་ཆེམས་འཛིན། ཆོས་རའི་གཙོ་བོ་དཀོན་མཆོག་གི། ཆོས་དགའ་ཨ་རག་གཙོ་བོ་དཀོན་མཆོག་ལུགས་གདུང་ཧེ་རིལ་པོ་སྒོ་ནས་བྱམས་སེམས་སྐྱེ་སྒམ། མ་སྐྱེས་གཟི་ནི་འདོན་ལུགས་ཆོས་ལུགས་སྟབས་ཆེ་མཛེས་ནི་ཡིན་པས། ཁྱོད་ཀྱིས་ཆོས་རའི་གཙོ་བོ་དཀོན་མཆོག་གི། ལམ་ལུགས་དང་ཁྲིད་དེ་འཁོར་ལོ་སྒྲོག་པའི་སྒོ་ནས་ཁོ་ཡི་བཀའ་ལུགས་ཉན་གོ། ཁོ་ཀྱིས་གསུང་ལུགས་སྣང་བ་ཉིད། ཁྱོད་ཀྱིས་ཁོ་ཡི་ཞབས་ཏོག་ཞུ་དེ་འཁོར་ལོ་བསྟན་གོ། ཨ་ནི་ཡིག་འབྱུང་ལས་ཚིག་འདི་རྣམ་གཡེང་བསམ་མེད་འགལ་ཆེན་ཡིན། ཨ་ནི་ཚིག་ནག་གསུང་མེད་ཡང་ན་ཨ་ནི་ལུང་སྟོན་སྦ་གསལ་བསླབ་མེད་འདི་གིས་སྐྱོན་ཆོས་ཀྱི་གསུང་རབ་དང་མ་མཐུན་པའི་དམིགས་ལུགས་གོ་ཁྲིད་སྦེལ་བ་བྱིན། དེ་ལས་གསུང་རབ་ཀླུ་དམ་ཚིག་ཅན་པས་མ་མཐུན་སྦེལ་བ་བྱིན་ཐེ་རིའི་བ་རིས་བརྫུན་པ་ཡིན། ཁོང་ཚུགས་ལས་འཇུག་འཇོག་འོ་ག་ཆིམས་ཟིན་ཁོང་ཚུགས་ཀྱི་ཆོས་ལུགས་དགུ་སྐོར་བཅའ་འབུངས། ལུང་སྟོན་པ་ངོམས་པ་གཡེམ་པ་བྱིན་ཡེ་ཤུ་ལུགས་བསྟོད་པ་ཕུལ། དང་པ་ཡོ་ཧ་ནན་ཞིག་གིས་སྤྱི་ལེ་གཉིས། དབའ་ཡི་ཕྱག་རོགས་ཚུལ་རྣམ་ཤེས་དབྱིངས་རིག་དབྱིངས་ཚེ་ལུ་ཡིད་མ་ཆེས། དེ་ཚུལ་དཀོན་མཆོག་ལས་དབྱིངས་ཁམས། མིན་རྟག་ཆེ་སྦས་དགའ་བདེ་བས་ཟིན་ལུང་སྟོན་པ་རྫུན་མ་ཚུལ་མ་རབ་ཅིག་འཛམ་གླིང་ནང་ན་མཐོན་འོང་གནོང། དེ་ལས་བརྟེན་ཏེ་ཆོས་ཀྱི་དཀོན་མཆོག་གི་ཐུགས་ཉིད་དེ་ངོ་གཤེགས་གོ། རྣམ་ཤེས་གང་གསུམ་དབྱིངས་རུ་དབྱིངས་ཕྱུག་མ་ཞིག་བཀག་སྟེ། ཤ་ཁྲག་ཕུང་པོའི་ལུས་ལུགས་འབྱོན་གདུང་ཟེར་ཁས་ལེན་སྦལ་བ་བཅིངས།

འདི་དེ་ཡང་མ་འོངས་ལུང་བསྟན་བཅུའི་དགུ་གི་བཅུ་ཐམ་ན་ང་བྱེད་ལུགས་གསུངས་མོད། ཡེ་ཤུའི་བཀའ་སློབ་འདི་ལུང་བསྟན་གྱི་རྣམ་བཤད་ཡིན། ལུང་བསྟན་པ་ངོ་མ་གིས་ཡེ་ཤུ་ལུགས་དཔང་པོ་བེའུ་མ་ཚད་ཡེ་ཤུ་གྱི་ཕྱག་ལྷ་ཚུལ་ཡང་དཔང་པོ་བེའུ་ཡིན་དེའི་སྐྱོན་ཆོས་ཀྱི་བཀའ་སློབ་ཚུལ་ལུགས་ཕྱག་བཞག་ནི་ཡང་ན་ཅི་གསུང་བཀའ་བསྒྲུབ་བཞིན་དུ། ཨེ་ཤི་ཡ་རྒྱལ་གྱིས་ཁས་འཆེས་ལུགས་མཱ་ཤི་ཀ་དང་དཔང་བཞག་ལུགས་ལྟ་སྟེ། དགའ་ལྡེམ་བྱིས་པས་ཁོང་གི་བཀའ་དང་ཁྲིད་ཀྱིས་མ་ལགས་པ་བྱིན། ངེས་པར་དུ་ཁོང་གི་ནང་ན་ཡོད་མེད་པའི་རྟགས་ཡིན། ཡང་བྱིན། ཨ་ཕའི་ལུང་སྟོན་པ་ཟེར་བསླབ་མེད་སྡེ་དགེའི་ཆོས་ལུགས་དཀོན་མཆོག་གི་བཀའ་ཁྲིམས་ཚུལ་དང་མ་འཁྲིད་འབེལ་བ་བྱིན། ཡང་ན་ཁོང་གི་ཅི་གསུང་སྐབས་མ་སྒྲུབ་མེད་ལུགས་ལམ་སྟོན་པ་བྱིན། དེ་ཚོ་རྫུན་པའི་ལུང་སྟོན་པ་ཚོ་ཡིན། ཆོས་འབྱུང་ལྔ་པ་ལུགས་བཤད་མཁན་དངོས་ཁམས་མཁས་པའི་ཆོས་འབྱུང་ཚོ། དེ་ན་ལྕགས་མ་སྟོང་མིག་དངོས་ཁམས་རིག་པ་ལས་དོན་ཅན་ཚོ། ཚོགས་གཏེར་ཡོད་པའི་གསུང་དེབ་ནག་གི་ལུང་བསྟན་གྱི་སྲོལ་ར་ཡིན། དངོས་ཁམས་རིག་པ་ངོ་མ་ཡི་ཚད་གཞི་གསུམ། ཁྱད་པར་ཕྱི་ནི་ལུགས་གཉིས་བཀའ་བསྟན་སྤྱི་པའི་ལུང་བསྟན་པ་ཡི་ཞལ་གཟིགས་ཚོ་མཐོང་ནི་ཉམས་མྱོང་ཐོབ་གདའ། ཁོང་གིས་རྨི་ཏོག་ཚོ་སྦྱངས་ཏེ་འོང། ཁོང་གིས་རྨི་ཏོག་ཚོ། ཡོངས་སུ་སྦྱངས་ཏེ་རང་ཞལ་གཟིགས་མཐོང་ངེས། ཁ་དྲང་ཁྱེད་ཅི་ཞིག་གིས་ཤེས་ན། ཞལ་གཟིགས་ན་ཡོད་གདའ་ཁོང་ལུང་སྟོན་པ་ལུགས་གཟུགས་ཁམས་ལུགས་ཁྱི་ཀོ་ཡང་མི་འོང། དཱ་ནེ་ཨེལ་བཅུ་ཐམ་གྱི་བརྒྱད་ན་ལུང་སྟོན་པ་ཚོ་ཞལ་གཟིགས་ན་ཡོད་གདའ། དབུགས་གཏོང་ལེན་མི་བས། དཱ་ནི་ཨེལ། བཅུ་ཐམ་གྱིས་བཅུ་བདུན། དགའ་ལྡེམ་སྐྱིད་པའི་ལུང་སྟོན་པ་གྱི་ཞལ་གཟིགས་མཐོང་གདའ། ཁོང་གི་དབུས་ཏོག་ཚུགས་འཇམ་པས་བདུན། ཁོང་གི་གཟུགས་ལུགས་ཁྱི་སྐོར་ཡང་ཉུང། ཁོང་གི་དབུགས་གཏོང་ལེན་ཡང་མི་བས་སྤྱོད་འཇུག་འབྲུག་པ་དེ་རྣམ་ཤེས་ཀྱི་གྲུབ་འབྲས་འབྱུང་མིན་ཚུལ་ཡིན། ལུང་བསྟན་གྱི་གསོས་རབ་ངོམས་པ་པའི་སྣང། འདི་ཚོ་དཀོན་མཆོག་གི་ཆོས་ཚོགས་ལུགས་སྣང། དཀོན་མཆོག་གི་ལུང་སྟོན་པ་ཨ་ན་ལུགས་སྤྱི་དང་ཨ་ཕ་ལུགས་སོ་སོ་བས་སྤྱི་བས་མི་ཐུབ། དཀོན་མཆོག་གི་ལུང་སྟོན་རྣམ་སྨིན་གསོས་རབ་ཚུལ་ཁོང་གི་ཆོས་ཚོགས་ན་རྣམ་ཤེས་ཀྱི་འབྲས་བུ་ཚུལ་ཡེ་ཤུ་བི་མིར་ཚུལ་ལུགས་དང།

གསུང་འདེབས་ལུགས་ཡིད་ཆེས་སྐྱེད་མི་སྐྱོན་མཆོག་གིས་ཉིམ་བརྩི་གསུང་སྦེད་མི་ཉིམ་བདུན་པའི་བརྩི་གསུང་སྦེད་མི་གཅོད་ཚོགས་ཀྱི་རྨིས་ཚུགས་ཡང་ན་སྐྱོན་མཆོག་གིས་བྲིས་ཚུགས་སྦེད་བ་ཅིན་ཁོག་གི་ཨ་ནི་སྡེ་ཚན་ལུགས། ཞལ་གཟིགས་ཚུལ་དང་རྨི་ལམ་བརྟག་པ་ཚུལ་ཡི་སྐྱོན་མཆོག་གིས་ལྕགས་ཟོར་བའི་སྣང་ཨ་ནི་བསོད་ར་དེའི་གསུང་འདེབས་ཀྱི་ཚབ་སྦེད་མིན་དབྱིན་རུ་ཁོ་ཡི་རྨིས་ཚུགས་ཐ་མ་ཡི་འདུས་ལུགས་འདུས་ཚུལ་ནི་འདོན་ལུགས་དབྱིན་དག་ང་ཆེ་ཚུལ་གྱི་རྟགས་ཀྱི་སྐྱོན་མཆོག་གིས་ག་ཕྱི་གསུམ་མེད་ཀ་མ་འོངས་ལུང་བསྟན་དཔེ་དེབ་ནཱ་ལུ་ཀུ་ཡི་ཉིན། མཐའ་མཇུག་གི་ཆོས་ཚོགས་ཚུལ་ལུ་མ་འོངས་ལུང་བསྟན་བཅུ་གཉིས་ཀྱི་བཅུ་བདུན། དེ་ལས་སྦྲུལ་སྡིག་གི་ཨམ་སྲུ་དེ་ལུ་ག་ཅི་སྟེ་རྩིབས་བཟའ་དེའི་སྐྱོན་ཆོས་ཀྱི་བཀའ་ལུ་གནས་མིང་དང་དབྱིག་ཤུ་མ་ཤི་ཀ་ལུ་སྤང་བྱ་འབེབས་མིང། མོ་ཡི་རིགས་རྒྱུད་ཚུལ་ལུ་མ་ལྕགས་པ་སོང་ཡིན་ཁོང་གི་སྐྱོན་ཆོས་ཀྱི་བཀའ་གྲུབ་མིང་དང་དབྱིག་ཤུ་ཀྱི་བདེན་པ་ཡོད་མིན་ཚུལ་དབྱིན། ང་བཅས་ཧི་མ་ལའི་ལྷ་བཅས་མ་འོངས་ལུང་བསྟན་བཅུ་དགུ་བཅུ་ཐམ་དབྱིག་ཤུ་ལུ་སྤང་བྱ་བདེ་བ་ཅན་ལུང་སྟོན་པ་གཉན་པོ་དབྱིན་ཨོང་ཟེར་གསུང་ནོ་རྒྱལ་སྲིད་མཐའ་མ་ཡི་ཉིན་ཚུལ་ལུ་སྐྱོན་ཆོས་ཀྱི་བདེན་པའི་ཆོས་ཚོགས་ཡོད། དགྲ་བོ་བེ་བ་ཅིན་ཨ་ནི་ཆོས་ཚོགས་ལུགས་ལུང་བསྟན་གྱི་སྲོལ་ར་ཡང་འོང་གོ། དཀོན་མཆོག་གི་ཁྱད་པར་འཕགས་ཆེན་གྱི་འགྲུལ་སྐྱོད་དཀོན་མཆོག་གི་དམིགས་སུ་གསུང་ལྡེབ་ནང་བཟླས་པ་བསྐལ་པ་ཆིན་ག་ཆིའི་བེ་རུང་མ་ཤི་ཀའི་དབང་ལུང་ཡོད་མི་བདུན་ཕྲག་བདུན་བཟང་ངན་སོར་བཞག་མི་མི་སེར་ཚོ་ལུགས་ལུང་སྟོན་པའི་སྲོལ་ར་ཡོད་གོ། ཨ་ནི་ཚོ་བདུན་ཕྲག་བདུན་བཟང་ངན་སོར་བཞག་མི་ཆོས་ཚོགས་དབྱིན་བདག་ཨ་ན་ལུགས་དྲི་བ་ཡུལ། དཀོན་མཆོག་གི་བདུན་ཕྲག་བདུན་བཟང་གི་ངན་སོར་བཞག་མི་ཆོས་ཚོགས་ལུགས།

ཞལ་གཟིགས་དང་རྨི་ལམ་བརྟག་པའི་བྱིན་རླབས་ཀྱི་ལུང་སྟོན་པ་ཅི་ཨིན་ཨ་ནི་ཨམ་སུ་ཞེམ་དེ་རྣམ་མི་ཡི་ས་མི་ན་དེ་ཡུལ་རུ་མོ་ཡི་སེམས་དེ་དཀོན་མཆོག་ལུ་གོ་ཆི་བཞག་ནོ་བདུན་ཕྲག་གི་དུས་བཟང་ངེད་ཚོ་བཞག་མི་ཆོས་ཚོགས་ཡི་ཆེ་བུ་མས་དཀོན་མཆོག་གི་ཨེ་ལེན་ཇི་ཝའི་གི་ལུང་སྟོན་པ་བའི་སོས་ར་སྣ་ཡིན་དཀོན་མཆོག་གི་མོ་སྣ་ནོ་དཀོན་མཆོག་གི་མོ་སྣ་ནོ་ཉིག་སྟོང་རེ་བརྒལ་ཏེ་ལུང་སྟོན་གྱི་འཆར་སྣ་ཚུ་དང་རྨི་ལམ་ཚུ་མོ་ལུ་སྣ་ནོ།

བདུན་ཕྲག་བདུན་བཟང་གི་ངལ་གསོ་བཞག་མེད་ཆོས་ཚོགས་སློབ་སྟོན་པ་གར་གསུང་ལྡེབ་ན་ལས་དྲངས་འདི་ཡིན་ཆོས་ཀྱི་སེམས་མཁའ་འགྲེང་ཡི་ག་ཆོས་འབྱུང་དྲུག་པ་འདི་བདེན་པའི་ལུང་སྟོན་པ་ཚུལ་ནི་དོན་དྲུག་དབྱིངས་ཡིན་ཟེར་ད་ང་ཆེ་ཨ་ནི་ལུང་སྟོན་པའི་ཆོས་འབྱུང་འདི་ཨེ་ལེན་ཇི་ཝའི་དྲུག་ལ་ལེན་ཐབས་མཁས་ད་ང་ཆེ་ཚུགས་ཀྱི་ཁོང་ལོ་རྟ་གས་གོ་བདམས་པ་ལུང་བསྟན་པའི་རྟེན་བསྟན་པའི་ཡོད་པའི་སྐོར་ལས་དབྱེ་ན་ཨ་ཆེན་པོ་ཝའི་གི་ཁ་ལས་བླ་མེད་ལྕམ་ཁྲི་མེན་པ་མོ་གི་ཡང་དཔེ་དེབ་ཚུགས་རྒྱ་མཁན་ཆེ་ཡོད་ཐོག་ལས་དོན་ཚན་ལས་ཤ་གཅིག་གུ་བྲིས་འདི་ཡོད་མ་ཚད། མ་ཤོ་ར་མོ་གི་ག་དྲི་མི་ཚུ་ག་ར་བརྟན་བརྟན་པའི་བྱུང་སོ་ནུ་དེ་ན་ལས་དོན་ཚན་གཅིག་མོ་གི་ལོག་ལོག་ར་དྲི་མི་དེ་སོ་ཡི་སྐོར་ལས་ཨི་མེ་གནམ་ལོ་གཅིག་སྟོང་བརྒྱད་བརྒྱ་ཚུ་ལུ་མོ་སྡོད་པའི་གང་ལུ་མི་སེ་ཚུ་ལུ་གུ་རམ་དང་ཧུམ་ཚུ་གི་འཇུ་ཀན་བེ་དེ་སྙིང་དང་འབྲེལ་བའི་དོང་ཧིན་གི་ནས་བཞི་ལུ་འཇུ་ཡི་སྐོར་ལས་དྲི་ནུ་དེ་ལས་ཨེ་ལེན་ཇི་ཝེད་གི་བཞི་སྐོར་གི་སྐོར་ལས་སྐྱོན་ཆོས་ཀྱི། ཉེ་སེལ་བེ་མི་དེ་ག་ཨ་ར་སེ་འབྲུ་དང་ཤིང་འབྲས་ཚུ་པ་ཀོ་ས་ཏྲ་ཏྲ་ཡོད་པའི་ཤིང་འབྲས་ཚུ་གི་རིགས་དང་ཚོད་སེ་ཚུ་ཨིན་ཟེར་འབྲི་ནུ་ཨ་ནི་བཞི་གོ་གི་ཀོ་ལེ་ཨ་མེ་རི་ཀ་དུང་ཧིན་གི་ཚོགས་པ་ད་ཏོ་ཨ་མེ་རི་ཀ་དུང་ཧིན་གི་ཚོགས་པ་ཚུ་གི་ད་ཏོ་ངོ་འཇོར་བེའུ་མེ་ཨི་ཤུའི་གསུང་དེབ་གི་འགྲེལ་ཆེན་གི་ཀོ་ལེ་ག་དེ་བེ་མོ་ཨ་ཞི་མོ་ཝེད་གི་འབྲི་མི་ཚུ་ན་ང་ཆེ་གི་མཐོང་མི་ཚུ་མོ་ཡི་གསུང་དེབ་ལུ་ཀྲོ་ན་སྐྱེ་དེ་དེ་ལེ་ང་ཆེ་གི་དྲན་སྟོན་དེ་གསུང་དེབ་གུ། སྐད་ཅིག་ནི་དོན་དྲུག་བསླབ་བྱ་ག་ར་རྣམས་སྐྱོན་ཆོས་ཀྱི་གསུང་དྲུག་དད་དམ་ཅན་པའི་བདུད་ཟེར་དོན་གཉིས་མེད་བདེན་པའི་ལུང་བསྟན་གྱི་གསོལ་ར་འདི་ཨི་ཤུ་མཱ་ཤི་ཀ་ཡི་གོང་དུ་ཁྱོད་ནི་དབྱིན་ཨེ་ལེན་ཇི་ཝེད་ཀྱི་སྐོར་ལས་ག་དེ་བས་མོ་མོ་གིས་ཨི་ཤུ་མཱ་ཤི་ཀ་ལུགས་གོང་དུ་ཁྱོད་ཡི་ག་ཨི་ཤུའི་གསུང་རབ་ཤེས་མིན་ཆ་ཞུ་མིན་ཚུ་གཅིག་རྒྱ་དྲུག་ཅུ་མོ་གི་བསླབ་མེད་ཨི་ཤུ་ཡ་དགོངས་ལུགས་སྐད་ཆོས་ཀྱི་དམིགས་བསལ་ཚུལ་ལུགས་སྟོན་གོ་ཁོ་ཡི་ཆོས་ཤེས་ན་དགོངས་ལུགས། བསྐྱོད། ཀླུ་རྗེས་ནགས་སུལ་བ་སྟབས་ནི་ལུག་དང་ཁོ་གོང་ལུག་བསྐྱོད་སྒོ་བསྙིལ། ཆོ་རའི་སྟོབས་ཤུགས་རྣམ་ཤེས་དགུ་ཐོབ་ནི། དགུ་རྨོངས་ནི་བྱང་ནི་ཆུ་ག་ར་སྐྱོན་ཆོས་ཀྱི་ལུག་ཆུ་ལུག་བསྐྱོད་ཆབ་སྦེ་གོ། ཨེ་ལེན་གྱི་བར་གྱི་འཇིགས་མེད་ཆུ་ཡེ་ཤུའི་ཞི་བ་ཚུགས་ཀྱི་གང་ཚག་ནུབ། མོ་གི་ཕྱེད་ཁ་ར་ལུག་ལོག་རང་སྟོན་སྨད། ང་བྱས་ཉེན་ཁ་ལས་སྲུང་མི་འདི་མ་ཤི་ཀ་ཡི་བཀའ་ཁྲིམས་ལས་པའི་དབྱིན། མི་ཚེ་ཆུ་ལུག་སྲུང་འདེབས་ལྷབ་ནི་བདུན་ལུག་མོ་ཡི་ཤུགས་སྐུལ་སྦེའུ་དབྱིན་སྨད། གཟུགས་ཁམས་ཀྱི་ཆོས་འཇུག་ཆུ་ག་ཆི་མོ། ང་བྱས་ཀྱི་ཤེས་ཀྱི་རྒྱལ་སྲིད་ལུང་སྟོན་པ་གྱི་ཞལ་གཟིགས་ན་ཡོད་བདག།

ད་ང་བཅས་མཉམ་སྨོན་ལམ་ཞུ་གེ་ཞིང་ཁམས་ནང་ན་བཞུགས་མི་གཙོ་བོ་དཀོན་མཆོག་ང་གིས་ཁྱོད་ལུ་བསྟོད་པ་དང་བཀའ་དྲིན་ལེགས་སོ་ཡོད་ང་བཅས་རའི་སྡིག་པ་ཚུ་ག་ར་བཤགས་པ་གནང་སྟེ་ཁྱོད་ཀྱི་ཕྱག་གཙང་ཏོག་ཏོ་གིས་བྱིན་རླབས་གནང་མི་དེ་ལུ་གནམ་མེད་ས་མེད་བཀའ་དྲིན་ཆེ་ལས་རིམ་ཉན་གསན་གནང་མི་ཚུ་ལུ་ག་ར་ལུ་སྐྱབས་མགོན་རྩ་བ་ཡེ་ཤུ་གི་མཚན་ལུ་དེ་བྱིན་རླབས་དུས་སུ་གནང་བཅུག།